ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་ལྔ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཅུ་གཉིས་པའི་ཚེས་བཅུ་བདུན་རེས་གཟའ་ཉི་མ་ཉིན་གྱི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་རྒྱུ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་བསྟན་འཛིན་དབང་མོ་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་གིས་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་དེ་རིམ་པས་སྙན་སྒྲོན་ཞུ་བ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། རྒྱ་ནག་གཞུང་གིས་བོད་ནང་བོད་ཕྲུག་ས་ཡ་བརྒལ་བ་གཏན་འཇགས་སློབ་གྲྭར་བཅུག་པ་མཚམས་འཇོག་བྱ་དགོས་ཞེས་ཡུ་རོབ་གྲོས་ཚོགས་སུ་གྲོས་ཆོད་བཞག་པ་དེས་རྒྱ་ནག་གཞུང་ལ་ཏན་ཏན་ཤུགས་རྐྱེན་ཐེབས་ཀྱི་རེད་ཅེས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གསུངས་པའི་དེ་རིང་གི་གལ་ཆེའི་གསར་འགྱུར་ཁག་ཅིག་དང། དེ་ནས་འཆད་ཁྲིད་ཀྱི་ལེ་ཚན་ནང། འཕགས་པ་སྤྱན་རས་གཟིགས་ཀྱི་འབྱུང་ཁུངས་ལོ་རྒྱུས་དང། གཟུངས་སྔགས་མ་ནིའི་གོ་དོན་དང་དེ་གསོག་པའི་ཕན་ཡོན་སོགས་ཀྱི་སྐོར་གནད་འདྲི་ཞུས་པ་ཞིག་དང། མཇུག་ཏུ། གཞོན་སྐྱེས་དང་ཤེས་ཡོན་གྱི་ལེ་ཚན་ནང་བཞུགས་སྒར་དུ་གནས་བཞུགས་ཨ་མེད་ལགས་དང་ལྷན་དུ་ཁོང་ཆུང་དུས་རྡ་སྟེང་བོད་ཁྱིམ་དུ་སློབ་སྦྱོང་གནང་བའི་བརྒྱུད་རིམ་དང་བོད་ཡིག་དང་བོད་སྐད་ཤེས་པའི་ཁེ་ཕན་སྐོར། གནད་འདྲི་ཞུས་པ་ཞིག་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། རྒྱ་ནག་གཞུང་གིས་བོད་ནང་བོད་ཕྲུག་ས་ཡ་བརྒལ་བ་གཏན་འཇགས་སློབ་གྲྭར་བཅུག་པ་མཚམས་འཇོག་བྱ་དགོས་ཞེས་ཡུ་རོབ་གྲོས་ཚོགས་སུ་གྲོས་ཆོད་བཞག་པ་དེས་རྒྱ་ནག་གཞུང་ལ་ཏན་ཏན་ཤུགས་རྐྱེན་ཐེབས་ཀྱི་རེད་ཅེས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གསུངས་པའི་སྐོར། ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ། བློ་བེ་ལགས་ཀྱིས་བཏང་གནང་བ་ཞིག་བསྐྱར་དུ་གསན་རོགས་གནང། རྒྱ་ནག་གཞུང་གིས་བོད་ནང་བོད་ཕྲུག་ས་ཡ་བརྒལ་བ་བཅའ་སྡོད་སློབ་གྲྭར་བཅུག་པ་མཚམས་འཇོག་བྱེད་དགོས་ཞེས་ཡུ་རོབ་གྲོས་ཚོགས་སུ་གྲོས་ཆོད་བཞག་པ་དེས་རྒྱ་ནག་གཞུང་ལ་ཏན་ཏན་ཤུགས་རྐྱེན་ཞིག་ཐེབས་ཀྱི་རེད་ཅེས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་འགྲེལ་བརྗོད་གནང་གི་འདུག་བོད་ནང་བོད་ཕྲུག་ས་ཡ་བརྒལ་བ་རྒྱ་ནག་གཞུང་གིས་གཉེར་བ་གི་བཅའ་སྡོད་སློབ་གྲྭ་ཁག་ཏུ་བཙན་གྱིས་བཅུག་སྟེ་བོད་མིའི་ཆོས་རིག་གོམས་གཤིས་དང་སྐད་ཡིག་སོགས་མི་རིགས་ཀྱི་ངོ་བོ་རྩ་མེད་དུ་བཟོ་བཞིན་པར་བརྟེན་རྒྱ་ནག་གཞུང་གིས་བཅའ་སྡོད་སློབ་གྲྭ་གི་ལམ་ལུགས་དེ་འཕྲལ་དུ་མཚམས་འཇོག་བྱེད་དགོས་པ་དང། བཅའ་སྡོད་སློབ་གྲྭའི་སྲིད་བྱུས་དང་འབྲེལ་ཡོད་ཀྱི་རྒྱ་ནག་དཔོན་རིགས་ཚོར་ཕྱི་རྒྱལ་དུ་ཡོང་བ་གི་ཐོངས་མཆན་བཀག་འགོག་བྱེད་དགོས་པ་སོགས་གསལ་འཁོད་ཀྱི་གྲོས་ཆོད་ཅིག། ཡུ་རོབ་གྲོས་ཚོགས་སུ་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་བཅུ་བཞི་གི་ཉིན་མོར་བཞག་པ་དེས། རྒྱ་ནག་གཞུང་ལ་ཏན་ཏན་ཤུགས་རྐྱེན་ཞིག་ཐེབས་ངེས་རེད་འདུག་ཅེས། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་བཅོ་ལྔ་གི་ཉི་མ་འགྲེལ་བརྗོད་གནང་གི་འདུག། ཨ་ནི་གྲོས་ཆོད་ཀྱི་མཐའ་མ་དེ་ནང་ལོགས་ལ་དེ་གསལ་བསྡད་ཡོད་རེད་དེ་ཡིག་གྲོས་ཆོད་ཀྱི་ཡིག་ཆ་དེ་རྒྱ་ནག་གཞུང་ལ་ཕུལ་དགོས་ཡ། མཉམ་འབྲེལ་རྒྱལ་ཚོགས་ལ་ཕུལ་དགོས་ཡ། ཨ་ནི་ཡོ་རོབ་མཐུན་ཚོགས་ཀྱི་རྒྱལ་ཁབ་སོ་སོ་སུ་ལ་མ། ཕུལ་དགོས་ཡ་གི་གནས་སྟངས་དེ་ཡོད་དུས་ཙམ་པ་ལ་རྒྱ་ནག་གཞུང་ནི་ཡང་ཏན་ཏན་ཤུགས་རྐྱེན་ཅིག་ཐེབས་ཀྱི་རེད་བསམ་གྱི་ཡོད་ག་ཟེར་ན་ད་བོད་རང་ནང་ལོགས་ལ་ང་ཚོ་བྱས་ཐུབ་ཡ་ཟེར་མཁན་མི་འདུག་བ། རྒྱ་ནག་གཞུང་གི་བཙན་གནོད་ཤུགས་ཆེན་པོ་ཞིག་བྱས་བསྡད་ཀྱི་ཡོད་དུས་ཙམ་པ་ལ་ད། བོད་ནང་ལོགས་ལ་སྲིད་ཇུས་དེ་འདྲ་ཅིག་གི་འོག་ནས་འདོད་ནའི་འདྲ་མ་འདོད་ནའི་འདྲ། མ་བཏང་རང་བཏང་ཐུག་ཡ་གི་གནས་སྟངས་ཅིག། འགྱུར་བསྡད་ཀྱི་ཡོད་རེད། གཞན་ཡང་སྲིད་སྐྱོང་མཆོག་ནས་སློབ་གྲྭའི་སྐད་ཡིག་དེ་གནས་སྟངས་གཅིག་དང་དེ་ལས་ཛ་དྲག་པོ་གཅིག་ནི་མཐོ་སློབ་སློབ་འཇུག་གི་ཡིག་ཚད་དེ་ཆ་ཚང་བོད་ཡིག་གི་ནང་མེད་པར་རྒྱ་ཡིག་ནང་བཟོ་བཞིན་པ་དེས་མ་འོངས་བར་བོད་ཕྲུག་ཚོས་བོད་ཡིག་སྦྱང་བ་ཡིན་ནའང། མཐོ་སློབ་ཏུ་ཞུགས་པར་དཀའ་ངལ་མང་བོ་ཟིག་འཕྲད་ངེས་ཡིན་པ་རང་བཞིན་གྱིས་གསལ་པོ་ཆགས་ཡོད་པས། ཡུ་རོབ་གྲོས་ཚོགས་ཀྱི་གྲོས་ཆོད་དགོངས་དོན་དེ་ཡུ་རོབ་མཐུན་ཚོགས་ཀྱི་འཛིན་སྐྱོང་གི་ངོས་ནས་སྲིད་ཇུས་ལས་གཞི་ཁག་ལག་བསྟར་ཚད་ལྡན་བཟོ་ཐུབ་ན། གནོན་ཤུགས་དེའི་འོག་ནས་རྒྱ་ནག་གཞུང་གིས་བསམ་བློ་མི་བཏང་རང་བཏང་ཆགས་ཀྱི་རེད་ཅེས་འགྲེལ་བརྗོད་གནང་གི་འདུག། ད་རིང་ཡོ་རོབ་མཐུན་ཚོགས་ཀྱི་གྲོས་ཚོགས་ཀྱི་ངོས་ནས་གྲོས་ཆོད་དེ་བཞག་པ་དང། དེའི་གི་དགོངས་དོན་ཨ་ནི་ཡོ་རོབ་ཀྱི་མཐུན་ཚོགས་ཀྱི་འཛིན་སྐྱོང་གི་ངོས་ནས་སྲིད་ཇུས་དང་ལས་གཞི་ཚོ་ལ་ལག་བསྟར་ཅིག་ཡང་མིན་ན་ཚད་དང་ལྡན་པ་ཅིག་བཟོ་ཐུབ་པ་ཡིན་ན་ཨ་ནི་ཏན་ཏན་རྒྱ་ནག་གཞུང་ལ་ཡང་ཤུགས་རྐྱེན་ཐེབས་ཡ་དང་རྒྱ་ནག་གཞུང་གི་ངོས་ནས་ད་ད་ལྟ་ཡོ་རོབ་མཐུན་ཚོགས་གཅིག་པུ་མ་ཡིན་པའི་གི་རྒྱལ་ཁབ་གཞན་པ་མང་པོས་གི་བསམ་ཚུལ་བཏོན་ཡོད་རེད་དེའི་སྒང་ལ་གཞུང་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་མང་པོ་ཅིག་གིས་བཏོན་ཡོད་པ་སོང་ཙང་དེའི་གི་གནོན་ཤུགས་ཀྱི་འོག་ནས་རྒྱ་ནག་གིས་བསམ་བློ་མ་བཏང་རང་བཏང་ཅིག་ཆགས་དགོས་ཡག་ཏན་ཏན་ཆགས་ཀྱི་རེད་བསམ་གྱི་འདུག་ཡིན་པ་ཡིན་ནའི་སྲིད་ཇུས་རང་ལ་འགྱུར་བ་ཐེབས་ཐུབ་ཡག་གི་ནུས་པ་ཡོད་དང་མེད་ཟེར་མཁན་དེ་ད་རྒྱ་ནག་འགོ་ཁྲིད་ཚོ་གི་བསམ་བློ་བཏང་སྟངས་རག་ལས་ཀྱི་རེད་པ། ཡང་ཁོང་གིས་གྲོས་ཆོད་བཞག་ཐུབ་པ་ནི་འདས་པའི་ལོ་གཅིག་ལྷག་གི་རིང་དོན་གཅོད་ལས་ཁུངས་སོགས་ཀྱིས་དཀའ་ལས་བརྒྱབ་པ་གི་གྲུབ་འབྲས་ལ་བརྟེན་ནས་བྱུང་བ་ཟིག་སྟེ། ད་ལྟའི་གྲོས་ཆོད་འདི་ནི་ངོ་བོ་གཅིག་དང་དེའི་རྗེས་ལ་ཨ་མི་རི་ཁ་གི་གྲོས་ཚོགས་སུ་བོད་ཀྱི་ལོ་རྒྱུས་དང་གནས་བབ་སོགས་ལ་གྲོས་ཆོད་དུ་འཇོག་ཐུབ་ཐབས་དང། གོང་ས་མཆོག་གི་ཡང་སྲིད་དང་འབྲེལ་བ་གི་ཐད་དུ་ད་ལྟའི་འདི་རུ་ཚིག་གི་སྙིང་བསྡུས་ཟིག་མ་གཏོགས་མེད་སྟབས། དེ་ཚོ་ཁ་གསལ་ཆགས་པ་གི་གྲོས་ཆོད་དུ་འཇོག་ཐུབ་པར་ང་ཚོས་མུ་མཐུད་ནས་འབད་བརྩོན་ཞུ་རྩིས་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། ད་ད་ལྟ་གྲོས་ཆོད་འདི་ངོ་བོ་གཅིག་རེད་དེའི་རྗེས་ལ་ཨ་རིའི་གྲོས་ཚོགས་ནང་ལོགས་ལ་ཡང་བོད་ཀྱི་ལོ་རྒྱུས་དང་གནས་བབ་དེ་ཚོ་སྒང་ལ་གྲོས་ཆོད་འདི་འདྲ་བཞག་ཐུབ་པ་དང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཡང་སྲིད་དང་འབྲེལ་བའི་གི་ཐོག་ནས་ཡིན་པ་ཡིན་ནའི་ད་ལྟ་འདི་ལ་ཚིག་དེ་སྙིང་བསྡུས་ཅིག་མ་གཏོགས་ཡོད་མ་རེད། དེ་ཚོ་དེ་ཞིག་ཁ་གསལ་བཞག་ཐུབ་ཡ་ལ་ཆ། ཆ་བྱས་ནས་གྲོས་ཆོད་བཞག་ཐུབ་ཡ་ལ་ང་ཚོ་མུ་མཐུད་ནས་འབད་བརྩོན་ཞུ་དགོས་ཀྱི་ཡོད་རེད་འདི་ཞུ་གི་ཡིན་ཞེས་བཤད་ཡིན།
བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། སྙན་སྒྲོན་ཞུ་མཁན་ཁྲེན་ལྷུན་གྲུབ་ཚེ་རིང་ཡིན། ཁ་ཉིན་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་དྲུག་ཉིན་བོད་ཀྱི་གཞོན་སྐྱེས་སྙན་ངག་པ་དང་གཞས་ཚིག་རྩོམ་པ་པོ་འབོང་སྟག་རི་ལུའམ་དངོས་མིང་ལ་རིན་ཆེན་དོན་གྲུབ་ལགས་མཚོ་ནུབ་ཁུལ་གཏེར་ལེན་ཁའི་གྲོང་ཁྱེར་ནས་ཕ་ཡུལ་འབོང་སྟག་ཏུ་འགྲོ་བའི་ལམ་ཁར་ཡུལ་ཚྭ་མཚོ་དཀར་མོའི་ཉེ་འཁྲིས་སུ་རླངས་འཁོར་གྱི་དོན་རྐྱེན་ཁྲོད་སྐུ་གྲོངས་ཡོད་འདུག། ཁོང་ནི་བོང་སྟག་ནང་རྩོམ་འབྲིའི་ལམ་ནས་ཕ་ཡུལ་གྱི་མི་སེར་ཕལ་པའི་བདེ་སྡུག་སྨྱུག་རྩེ་ནས་བྲིས་ཕོད་མཁན་ཉུང་ཤས་ཤིག་ལས་མེད་པའི་གྲས་དང་ཁོང་གི་ལྷུག་རྩོམ་དང་གོ་བདེའི་ལམ་ནས་ཡི་གེར་ཕབ་པའི་ཁ་སྐད་སྙན་ངག་ལ་རྩོམ་རིག་རིགས་ལ་དུང་བ་ཅན་དང་དམངས་ཁྲོད་དུ་དགའ་མོས་བྱེད་མཁན་མང་པོ་ཡོད་ཅིང། ཁོང་གིས་སྨྱུག་ཁ་ནས་སྤྱི་ཚོགས་ཀྱི་སྣང་ཚུལ་ཡ་མ་ཟུང་མཚང་འབྱིན་བྱེད་པ་ནམ་ཡང་གློད་མྱོང་མེད། གཞོན་སྐྱེས་སྙན་ངག་པ་བོང་སྟག་རི་ལུ་ལགས་ནི་དུས་རབས་སྔོན་མའི་ལོ་རབས་བརྒྱད་ཅུའི་ནང་མཚོ་སྔོན་པོའི་བོང་སྟག་ཏུ་སྐྱེས་ཤིང། མཚོ་སྔོན་མི་རིགས་དགེ་ཐོན་སློབ་ཆེན་སློབ་མཐར་ཕྱིན་རྗེས་ཐེམ་ཆེན་རྫོང་མི་རིགས་སློབ་འབྲིང་གི་དགེ་རྒན་ལོ་བཅུ་གྲངས་ལྷག་རིང་གནང་ཞིང། དེའི་ཕྱིར་གཏེར་ལེན་ཁ་གྲོང་ཁྱེར་དུ་ཡོད་པའི་མཚོ་ནུབ་ཁུལ་རྒྱང་སྒྲོག་བརྙན་འཕྲིན་ཁང་དུ་ཕྱག་ལས་གནང་ཡོད་འདུག་ཁོང་ནི་བོང་སྟག་ཏུ་བོད་ཡིག་གི་དུས་དེབ་ཐོག་མ་ཐོ་རེངས་སྐར་ཆེན་དང། ཚགས་པར་ཐོག་མ་ཐེམ་ཆེན་ཚགས་པར་གསར་གཏོད་གནང་མཁན་ཞིག་ཡིན་ཞིང། ཁོང་གིས་བོད་ཡིག་ནང་བྲིས་པའི་སྙན་ངག་དཔེ་དེབ་ང་ངོ་མ་འཚོ་སྡོད་དང། སྙན་ངག་རྒྱ་མ་གང། སྙན་ངག་ངོ་མ། ཤ་ཚ་བའི་ལ་སྙན་མོ་མེད། སེམས་ཁུར་ཞིག། ང་ལ་གསལ་ཁ་གཏད་ཡོད་སོགས་དེབ་དྲུག་ཙམ་ཡོད་པ་དང། རྒྱ་ཡིག་ནང་བྲིས་པའི་སྙན་ངག་དེབ། ནུབ་རླུང་ལ་སྒུག་པ། དམངས་སྲོལ་བརྩམས་ཆོས་དཔེ་དེབ། བོད་ཀྱི་གཉེན་བཤད་ཕྱོགས་བསྒྲིགས་དང། དེ་བཞིན་གཞས་ཚིག་བརྩམས་ཆོས། ང་ཚོའི་རྩ་བ་དང། ང་གངས་སེང་དཀར་མོའི་བུ་རྒྱུད་ལ། ཨ་ཅེ་སྒྲོལ་མ། བརྩེ་གདུང་ནི་ཀུ་རེ་རྩེད་པ་འདྲ་སོགས་གཞས་ཚིག་བརྒྱ་ལྷག་གླུ་པ་ནམ་མཁའ་གཙོས་བོད་ཁུལ་གྱི་གླུ་པ་དང་གླུ་མ་གྲགས་ཅན་མང་པོས་བླངས་མྱོང་ཡོད་པ་རེད་འདུག་དངོས་བྱུང་བརྙན་འཕྲིན་བརྩམས་ཆོས་གཞན་དང་མཉམ་འབྲེལ་བ་བྱས་པའི། འབྲོག་མོ་ཞིག་གི་ཉིན་གཅིག་ཅེས་པ་སྔ་ཕྱིར་ཨ་མདོའི་བརྙན་འཕྲིན་དང། མཚོ་ནུབ་བརྙན་འཕྲིན་སོགས་པའི་ནང་བཏོན་ཡོད་པ་རེད་འདུག། ཡང་བོད་མི་མང་སྤྱི་འཐུས་ཚོགས་གཙོ་གཞོན་པ་བཀྲས་ཁང་སྒྲོལ་མ་ཚེ་རིང་ལགས་ཀྱིས་དབུ་ཁྲིད་པའི་སྤྱི་འཐུས་རྒྱུན་ལས་རྣམ་པ་གསུམ་གྱིས་ཉིན་ལྔའི་རིང་རྒྱ་གར་གཞུང་གི་མི་སྣ་རྣམས་ལ་བོད་དོན་ཞུ་སྐུལ་གྱི་ལས་དོན་དེ་ཕྱི་ཚེས་བཅུ་དྲུག་ཉིན་མཇུག་སྒྲིལ་ཟིན་ཡོད་པ་རེད་འདུག་དེ་ཡང་བོད་མི་མང་སྤྱི་འཐུས་ཚོགས་གཞོན་བཀྲས་ཁང་སྒྲོལ་མ་ཚེ་རིང་ལགས་དང། སྤྱི་འཐུས་གོ་བོ་བློ་བཟང་ཕན་བདེ་ལགས་དང།

བོད་མི་མང་སྤྱི་འཐུས་རྣམ་པས་རྒྱ་གར་གྱི་གྲོས་ཚོགས་འཐུས་མི་རྣམ་པ་གསུམ་ལ་བོད་ནང་རྒྱ་ནག་དམར་པོའི་གཞུང་འོག་བོད་མི་རྣམས་ལ་ཛ་དྲག་གི་དཀའ་ངལ་ཇི་དང་ཇི་འཕྲད་བཞིན་པའི་གནས་ཚུལ་ཁག་སྙན་སེང་དང་འབྲེལ་རྒྱལ་སྤྱིའི་གླེང་སྟེགས་ཁག་གི་ཐོག་དེའི་ཐོག་བློ་འཚབ་དང། གླེང་སློང་གནང་དགོས་པའི་འབོད་སྐུལ་གནང་བར། རྒྱ་གར་གྲོས་ཚོགས་ཀྱི་འཐུས་མི་རྣམ་པ་གསུམ་གྱིས་བོད་མིར་གདུང་སེམས་མཉམ་སྐྱེད་ཡོད་པའི་རྣམ་འགྱུར་དང། བོད་ནང་གི་དྲང་བདེན་གྱི་གནད་དོན་དེར་རྒྱབ་སྐྱོར་ཡོད་པའི་སྐོར་བརྗོད་ཡོད་པ་རེད་འདུག། དེ་ནས་བོད་མི་མང་སྤྱི་འཐུས་རྣམ་པ་གསུམ། རྒྱ་གར་གྱི་བོད་དོན་རྒྱབ་སྐྱོར་ཚོགས་པ། Bharat Tibet Sahayog Manch ཞེས་པའི་ཚོགས་པ་དེས་གོ་སྒྲིག་གནང་བའི་བགྲོ་གླེང་ཚོགས་འདུ་ཞིག་ལ་ཚོགས་བཅར་གནང་བར། རྒྱ་གར་གྱི RSS ཚོགས་པའི་དབུ་ཁྲིད་བགྲེས་པ་དང་གོང་ཞུས་རྒྱ་གར་གྱི་བོད་དོན་ཚོགས་པ་དེའི་གཙོ་འགན་སྐུ་ཞབས Indresh Kumar ལགས་ཀྱིས་དྲ་རྒྱའི་ཐོག་གསུང་བཤད་གནང་རྗེས། ཚོགས་པ་དེའི་ཚོགས་མི་བགྲེས་པ་སྐུ་ཞབས Shri R Khrimey དང། Pankaj Goyal། དང་བོད་མི་མང་སྤྱི་འཐུས་ཚོགས་གཞོན་བཀྲས་ཁང་སྒྲོལ་མ་ཚེ་རིང་ལགས་བཅས་པས་བོད་དང་རྒྱ་ནག་གི་དཀའ་རྙོག་སྐོར་གླེང་གནང་བའི་སྐོར། བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་སྤེལ་གནང་འདུག། ཡང་རྒྱ་ནག་གཞུང་གིས་སྲིད་དོན་གྱི་དམིགས་ཡུལ་བཅངས་ནས་པཎ་ཆེན་རྒྱལ་མཚན་ནོར་བུ་དྲིལ་བསྒྲགས་ཀྱི་ཆེད་ཨའོ་མེན་ནང་པཎ་ཆེན་སྐུ་ཐོག་རིམ་པ་དང་འབྲེལ་བའི་འགྲེམས་སྟོན་གྱི་ལས་དོན་ཞིག་སྤེལ་ཡོད་པའི་སྐོར། Tibetan Review། ཞེས་བོད་གནས་བསྐྱར་ཞིབ་ཀྱི་དུས་དེབ་དེའི་ནང་གནས་ཚུལ་བཀོད་ཡོད་པ་རེད་འདུག་ཕྱི་ཚེས་བཅོ་ལྔ་ཉིན་ཨའོ་མེན་འམ། Macau། ནང་སྒོ་འབྱེད་བྱས་པའི་པཎ་ཆེན་སྐུ་ཐོག་རིམ་པ་དང་འབྲེལ་བའི་འགྲེམས་སྟོན་དེར་རྒྱ་ནག་གི་རྒྱལ་ས་པེ་ཅིན་གྱི་འགྲེམས་སྟོན་ཁང་དང། བོད་ཀྱི་གདན་ས་བཀྲ་ཤིས་ལྷུན་པོ་གཉིས་ཀྱི་ཆེས་དཀོན་པའི་དངོས་ཆས་གྲངས་བརྒྱ་དང་སུམ་ཅུ་སོ་བདུན་འགྲེམས་སྟོན་བྱས་ཡོད་པའི་སྐོར་རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་འགྱུར་ལས་ཁང་གིས་སྤེལ་བའི་གནས་ཚུལ་དེའི་ནང་བཀོད་ཡོད་པ་རེད་འདུག་ཕྱི་ཚེས་བཅུ་བདུན་བར་བྱེད་རྒྱུའི་འགྲེམས་སྟོན་དེའི་ནང་པཎ་ཆེན་སྐུ་ཐོག་དྲུག་པས་རྒྱ་ནག་ཆིང་རྒྱལ་རྒྱུད་ཀྱི་རྒྱལ་པོ་ཆིང་ལོང་དང་པེ་ཅིང་ནང་མཇལ་འཕྲད་གནང་བ་དེ་ནི་རྒྱ་ནག་དབུས་གཞུང་དང་བོད་བར་མ་ཟད་བོད་དང་ཆིང་རྒྱལ་རྒྱུད་བར་སྒྱུ་རྩལ་དང་འཕྲུལ་རིག་ཐོག་ཡང་འབྲེལ་ལམ་ཟབ་པོ་ཡོད་པ་མངོན་པར་བྱས་པའི་སྐོར་ཤིན་ཧྭ་གསར་འགྱུར་ལས་ཁང་གིས་བཏོན་པའི་གནས་ཚུལ་དེའི་ནང་བཀོད་ཡོད་པ་རེད་འདུག་ཉེ་བའི་དུས་སྐབས་རྒྱ་ནག་གཞུང་གིས་ངོས་འཛིན་བྱས་པའི་པཎ་ཆེན་རྒྱལ་མཚན་ནོར་བུས་བོད་ཀྱི་ས་ཁུལ་མང་དག་ཅིག་ལ་སྐོར་སྐྱོད་ཀྱིས་རྒྱལ་རབས་ལོ་རྒྱུས་དང་ཁྲིམས་ལུགས་ཐོག་ནས ྋགོང་ས་ཏཱ་ལའི་བླ་མའི་ཡང་སྲིད་ངོས་འཛིན་བྱེད་རྒྱུའི་ཐོབ་ཐང་དེ་ཁོང་ལ་ཡོད་ལུགས་བརྗོད་ཡོད་པ་རེད་འདུག། ཡིན་ནའང་དེ་སྔོན་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ངོས་འཛིན་གནང་བའི་པཎ་ཆེན་སྐུ་ཕྲེང་བཅུ་གཅིག་པ་བསྟན་འཛིན་ཡེ་ཤེས་དཔལ་བཟང་པོ་མཆོག་རྒྱ་ནག་གཞུང་གིས་འཛིན་བཟུང་དོ་དམ་བྱས་ནས་ད་བར་ལོ་ངོ་ཉི་ཤུ་རྩ་བརྒྱད་སོང་ཡང་གང་ཉིད་སྐུ་འཚོ་བཞུགས་སོགས་ཀྱི་གནས་ཚུལ་གང་ཡང་ཤེས་རྟོགས་མེད་པ་ཞིག་བཟོས་ཡོད་པ་རེད། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ང་ཚོའི་འཛམ་གླིང་འདིའི་ནང་གནམ་གཤིས་འགྱུར་ལྡོག་གིས་མཚོན་པའི་དཀའ་ངལ་ཁག་ཟློག་ཐབས་སུ་གནས་ཁྱད་འཕགས་ཅན་རྡོ་རྗེ་གདན་གྱི་ཐུབ་དབང་སྐུ་བརྙན་ལ་ཐུགས་སྨོན་དང་གང་ཉིད་བྱང་ཆུབ་མཆོད་རྟེན་ལ་གནས་གཟིགས་གནང་བའི་སྐོར་ང་ཚོའི་ཆེད་གཉེར་གསར་འགོད་པ་པདྨ་དངོས་གྲུབ་ལགས་ཀྱིས་བཏང་གནང་བ་ཞིག་བསྐྱར་དུ་གསན་རོགས་གནང། གོང་ས་མཆོག་གིས་ང་ཚོར་འཛམ་བུ་གླིང་འདིའི་ནང་གནམ་གཤིས་འགྱུར་ལྡོག་གིས་མཚོན་པའི་དཀའ་ངལ་ཁག་ཟློག་ཐབས་སུ་གནས་ཁྱད་པར་ཅན། རྡོ་རྗེ་གདན་གྱི་ཐུབ་དབང་སྐུ་བརྙན་ལ་ཐུགས་སྨོན་མཛད་ཡོད་སྐོར། དེ་རིང་མགོན་པོ་གང་ཉིད་ནས་བྱང་ཆུབ་མཆོད་རྟེན་ལ་གནས་གཟིགས་ཕེབས་སྐབས་བཀའ་སྩལ་གནང་སོང། ཟླ་བ་འདིའི་ཕྱི་ཚེས་བཅོ་ལྔ་ཉིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་དུ་ཞབས་སོར་བདེ་བར་འཁོད་གནང་མཛད་དེ། དེ་ཚེས་བཅུ་དྲུག་ཉིན་གྱི་ཞོགས་པར་བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པ། མངོན་པར་རྫོགས་པར་སངས་རྒྱས་པའི་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་ཆེན་མོར། ཆིབས་སྒྱུར་བསྐྱངས་གནང་མཛད་དེ་མཆོད་རྟེན་གྱི་རྟེན་གཙོ། ཐུབ་དབང་སྐུ་བརྙན་ལ་གནས་གཟིགས་མཆོད་འབུལ་དང་སྦྲགས་ཐུགས་སྨོན་མཛད་ཡོད་ཅིང། གནས་གཟིགས་གྲུབ་མཚམས་སུ་བོད་པའི་གསར་འགོད་པ་རྣམས་ལ་བཀའ་སྩལ་བའི་ནང། I feel great honor pray in front of this special Buddha statue and།
གོང་ས་མཆོག་ནས་དེ་རིང་གནས་ཁྱད་པར་ཅན་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་གྱི་དམིགས་བསལ་རྟེན་གཙོ། ཐུབ་དབང་སྐུ་བརྙན་ལ་ཐུགས་སྨོན་མཛད་རྒྱུའི་སྐལ་བཟང་གོ་སྐབས་ཐོབ་པར་ཐུགས་དགྱེས་ཚོར་བྱུང་ཞེས་དང། དེང་སྐབས་ང་ཚོ་འཛམ་བུ་གླིང་གི་གནམ་གཤིས་འགྱུར་ལྡོག་གི་གནས་སྟངས་ཀྱིས་གཙོས་པའི་དཀའ་ངལ་འདྲ་མིན་འཕྲད་བཞིན་ཡོད་དུས་གནས་ཁྱད་པར་ཅན་འདི་ལྟ་བུའི་ནང་ང་ཚོས་ཐུགས་སྨོན་བསྐྱོན་པ་ཡིན་ན་དཀའ་ངལ་དེ་དག་ཟློག་རྒྱུར་ནུས་པའི་དམིགས་བསལ་ཡོད་དུས་མགོན་པོ་གང་ཉིད་ནས་ཐུགས་སྨོན་མཛད་ཡོད་སྐོར་བཀའ་སྩལ་གནང་སོང། དེ་རིང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་ཆེན་མོར་གནས་གཟིགས་མཛད་སྐབས། བྱང་ཆུབ་མཆོད་རྟེན་གྱི་འཛིན་སྐྱོང་གི་ལས་སྣེ་རྣམ་པས་མགོན་པོ་གང་ཉིད་ལ་གུས་བརྩོན་སྣེ་ལེན་གྱིས་མཇལ་དར་སྒྲོན་འབུལ་ཞུས་གནང་སོང་བ་དང། བྱང་ཆུབ་མཆོད་རྟེན་གྱི་གཙོ་འཛིན་བྷིཀ་ཤུ་ཅ་ལིན་ཌ་ལགས་ཀྱིས་གསུངས་ན་བདག་ཅག་གི་སྟོན་པ་སངས་རྒྱས་པའི་གནས་དེ་ནང་ཆོས་རྗེས་འབྲང་བ་ཚོ་མི་ཚེའི་ནང་ཐེངས་གཅིག་ཡོང་རྒྱུའི་འདུན་པ་བཅངས་བཞིན་པར་གསུངས་པ་དང་སྦྲགས་ཁོང་གིས།
དུ་གུ་རུ་ཇི་ཏུ་བར་བར་ཨ་ཏཱ་ཧེ། གོང
ས་སྐྱབས་མགོན་ཆེན་པོ་མཆོག་གནས་དེར་ཡང་ཡང་ཕེབས་ཀྱི་ཡོད་དུས་གནས་དེར་ཁོར་ཡུག་བཟང་པོ་ཞིག་ཆགས་ཤིང། མགོན་པོ་གང་ཉིད་ནས་ནང་ཆོས་དར་སྤེལ་གནང་མཁན་ཡིན་པར་བརྟེན། ཁོང་རྒྱལ་ཁབ་ཕྱི་ནང་གང་སར་མཚན་སྙན་ཁྱབ་ཡོད་པའི་འགྲེལ་བརྗོད་གནང་བྱུང། དེ་མིན་སྐབས་དེར་དད་ལྡན་ཆོས་ཞུ་བ་ཁྱོན་ཆེ་ཞིག་ཕེབས་ལམ་དང་དེ་བཞིན་མཆོད་རྟེན་གྱི་གཡས་གཡོན་དུ། གོང་ས་མཆོག་གི་ཞལ་མཇལ་སྐལ་བཟང་གོ་སྐབས་ཐོབ་ཐབས་སུ་འབད་བརྩོན་གནང་སྟེ། ཞལ་མཇལ་ཐོབ་མཁན་རྣམས་ལ་སྐལ་བཟང་གོ་སྐབས་ཤིག་ཏུ་ངོས་འཛིན་གནང་གི་འདུག་ཅིང།

དེ་རིང་རྒྱལ་བ་རིན་པོ་ཆེ་མཇལ་ནས་སེམས་པ་དགའ་སོང་འགྲོ་བ་རིགས་དྲུག་སེམས་ཅན་གྱི་དོན་ལ་བླ་རིན་པོ་ཆེའི་ནང་ལ་ཕེབས་ནས་རྡོ་རྗེ་གདན་ལ་ཕེབས་ནས་སེམས་པ་ལ་དགའ་སོང་ད་རྒྱལ་བ་རིན་པོ་ཆེའི་སྐུ་ཚེ་རྒྱ་མཚོའི་བསྟན་བཅོས་པའི་སྨོན་ལམ་ཡང་ལ་ཡིན་ད་པོ་ན་ཞེས་འདྲེན་འཇོག་གི་ཐ་མ་ཐམས་ཅད་བྱེད་མཁན་ནི་ན་འདྲེན་འཇོག་ན་བྱེད་མ་ན་དེ་རིན་པོ་ཆེ་ལ་ཐུགས་རྗེ་ཆེ་ཞུ་ཤེས་ཡིན་ལ།
པོ་ཆེ། མཇལ་ཁ་དཔེ་ཡག་པོ་བྱུང་སོང་འདི་ལས་ཡར་སྨོན་ལམ་ཨ་ནི་སྐྱབས་མགོན་རྒྱལ་བའི་དབང་པོ་ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ་མཆོག་ཕོ་བྲང་པོ་ཏཱ་ལ་དམར་པོ་ལ་གསེར་ཁྲི་མངའ་གསོལ་མྱུར་དུ་ཡོང་བའི་གི་སྨོན་ལམ་དྲག་པོ་བཏང་ནས་ཨ་ནི་དཔེ་མི་སྲིད་པའི་སེམས་དགའ་པོ་ཞེ་པོ་བྱུང། དཔེ་མི་སྲིད་པའི་གི་ཞལ་མཇལ་དཔེ་ཡག་པོ་ཐོབ་སོང་ཨ་ནི་ཚང་མའི་གི་བསོད་ནམས་དང་སྨོན་ལམ་གི་བརྟེན་ནས་ཨ་ནི་རྒྱལ་བ་བསྟན་འཛིན་རྒྱ་མཚོ་མཆོག་བོད་ལ་ཕོ་བྲང་པོ་ཏཱ་ལ་ལ་གསེར་ཁྲི་མངའ་གསོལ་མྱུར་དུ་ཡོང་བའི་གྲོགས་དང་འཕྲིན་ལས་རྩོད་རོགས་བྱེད་ཡུལ་སི་ཏཱ་སྨོན་ལམ་རྒྱུགས་ཞུ་གི་ཡོད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགའ་ལྡན་ཕོ་བྲང་ཡིག་ཚང་གི་དྲ་རྒྱའི་ནང་མཛད་འཆར་བཀོད་པ་ལྟར་ན། འདི་ཚེས་ཉི་ཤུ་ནས་ཉིས་རྩ་གསུམ་བར་རྒྱལ་སྤྱིའི་ནང་པའི་གླེང་སྟེགས་ཀྱི་དབུ་འབྱེད་ཐོག་ཆིབས་བསྒྱུར་བསྐྱངས་གནང་མཛད་པ་དང་འབྲེལ་ཕྱི་ཚེས་ཉིས་རྩ་གསུམ་ཉིན་ལྷན་ཚོགས་ཉིན་མཐའ་མའི་ཉིན་མོར་མགོན་པོ་གང་ཉིད་ནས་འཛམ་གླིང་ཞི་བདེའི་ཆེད་སྨོན་ལམ་འཚོགས་རྒྱུའི་དབུ་བཞུགས་བཀའ་དྲིན་ཆེ་གནང་མཛད་རྒྱུ་སོགས་ཀྱི་མཛད་འཆར་ཡོད་པ་རེད་འདུག་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པདྨ་དངོས་གྲུབ་ཡིན།
དེ་རིང་གི་འཆད་ཁྲིད་ཀྱི་ལེ་ཚན་ནང་འཕགས་པ་སྤྱན་རས་གཟིགས་ཀྱི་ལོ་རྒྱུས་དང་གཟུངས་སྔགས་མ་ཎིའི་གོ་དོན་དང་དེ་གསོག་པའི་ཕན་ཡོན་བཅས་ཀྱི་སྐོར། རྒྱ་གར་ལྷོ་ཕྱོགས་སེ་ར་བྱེས་བསམ་བློ་ཁང་ཚན་གི་སྐུ་ཞབས་རྒྱལ་མཚན་བསྟན་དར་ལགས་སུ། གུས་པ་ལྷུན་གྲུབ་ཚེ་རིང་གིས་གནས་འདྲི་ཞུས་པ་ཞིག་གཤམ་ལ་གསན་རོགས་གནང།

དགུང་ལོ་བཅུ་དྲུག་གི་ན་ཚོད་དུ་རྩེ་གཅིག་གིས་ནི་དོགས་སེལ་བྱས་རྗེས་འཁྲུངས་པ་རེད་བྱས་རྗེས་ནི་འོ་དེ་འདྲ་ཞེས་གསུངས་འགྲོ་འདུག་དེ་ད་རྫུས་སྐྱེས་ཀྱི་བཟོ་རེད་ཅེས་གསུང་གི་འདུག་ད་ད་ལྟ་ངས་འདི་སྐབས་སུ་བབས་པའི་ཞུ་ཡག་དེ་ག་རེ་ཞིག་རེད་ཟེར་ན། སྙིང་རྗེའི་ལྷ་འཕགས་པ་སྤྱན་རས་གཟིགས་ལྷ་ཚོགས་སྤྱིར་བསྟན་པ་ཞེས་བྱ་བའི་ལོ་རྒྱུས་ཅིག་འདུག་དེའི་ནང་ནས་མར་ཞུས་པ་ཡིན་ན་འཕགས་པ་སྤྱན་རས་གཟིགས་དབང་ནི་བསྐལ་པ་དགུ་བཅུ་རྩ་གཅིག་གི་སྔོན་རོལ་བསྐལ་པ་འཛིན་པ་ཡུལ་གྲགས་ཅན་དུ་ཡབ།

དཔལ་བརྩེགས་རྒྱལ་པོའི་ངོ་བོར་སངས་རྒྱས་ཀྱི་རེད་བྱས་ཅེས་ནི་དེ་འདྲས་ཀྱི་ལུང་བསྟན་གནང་འདུག། འོ་དེ་འདྲ་ཞིག་གནང་ཤག་ད་དེ་ནས་འཕགས་པ་སྤྱན་རས་གཟིགས་ཁོ་རང་གིས་ནི་དཔེ་སངས་རྒྱས་མང་པོའི་སྤྱན་སྔ་ལ་ཡང་སེམས་ཅན་ཐམས་ཅད་འཁོར་བ་ལས་བསྒྲལ་ནས་ནི་སངས་མ་རྒྱས་ཀྱི་བར་དུ་ཁོ་རང་ནི་སངས་མི་རྒྱ་བར་དམ་བཅའ་གནང་གི་འདུག། ད་དེ་དམ་བཅའ་གནང་ནས་དམ་བཅའ་དེ་དང་འགལ་ན་བདག་གི་མགོ་བོ་ཚལ་པ་སྟོང་དུ་གས་པར་གྱུར་ཅིག་ཅེས་བྱས་ནས་ཁོ་རང་གི་དམ་བཅའ་དེ་འགལ་བ་ན་ཨེ་ནི་དཔེ་ཁོ་རང་གི་ད་དབུ་ང་རང་ཚོ་ཞེ་ས་མ་ཞུས་ན་མགོ་ཨེ་ནི་དཔེ་དེ་དཔེ་སྟོང་འདྲ་བ་གས་པ་ཅིག་དེ་འདྲས་ཀྱི་ཨེ་ནི་དཔེ་ཁོ་རང་གི་མ་ལ་མ་སོང་ན་དམ་བཅའ་དེ་བཞག་གི་འདུག་ད་དེ་ནས་ཅི་འགྲོ་འུར་ནས་སེམས་ཅན་རྣམས་སྨིན་གྲོལ་ལ་བཀོད་ཀྱང་སེམས་ཅན་མུ་ཇེ་རྒོད་དང་ཇེ་མང་སོང་ཞིང་ཐུགས་སྐྱོ་སྟེ།

དམ་བཅའ་དོར་ཡག་གི་དགོངས་པ་བཞེས་ཀྱི་འདུག་དེ་བཞེས་པ་དང་ཨ་ནི་ཁོ་རང་གི་དབུ་དུམ་བུ་གང་ག་དཔེ་སྟོང་ཕྲག་ལ་གས་འགྲོ་གི་འདུག་པ་དཔེ་དེ་ད་ང་རང་ཚོ་ན་དཔེ་གས་ཡག་གི་ཟེར་དེ་དཔེ་ཕར་ཐོར་ར་ར་པོ་ཅིག་ཆགས་འདུག་ཨོ་དེ་འདྲས་གནང་པའི་སྐབས་ལ་ཨ་ནི་ད་དེ་མགོན་པོ་འོད་དཔག་མེད་ཀྱིས་དབུ་ཚལ་པ་སྟོང་དུ་གས་པ་ནི་ཨེ་ནི་དཔེ་དེ་ཞལ་བཅུ་གཅིག་དང་ཕྱག་སྟོང་སྤྱན་སྟོང་ལ་བསྒྱུར་འདུག་དེ་བྱས་ནས་ཨེ་ནི་ད་ཞི་བས་མ་ཐུལ་བ་ལ་ཁྲོ་ཞལ་ནག་པོར་བྱིན་གྱིས་བརླབས་ཏེ་འགྲོ་དོན་མཛད་པར་བསྐུལ། ཚོགས་གཉིས་རླབས་པོ་ཆེ་ཡོངས་སུ་རྫོགས་ཏེ་བསྐལ་པ་འདིའི་སྔ་རོལ་ནས་སངས་རྒྱས་འོད་ཟེར་ཀུན་འཕགས་དཔལ་བརྩེགས་རྒྱལ་པོའི་ངོ་བོར་སངས་རྒྱས་འདུག་པ་ནི་ད་དེ་ནས་སངས་རྒྱས་ཟིན་ནས་སྤྱི་བཏང་གི་སྤྱན་རས་གཟིགས་ཁོ་རང་ནི་དཔེ་སངས་རྒྱས་རང་ཡིན་པ་གི་ད་དེ་འདྲའི་གི། གསུང་གི་ཡོད་ས་རེད། ཨོང་ད་དེ་འདྲ་ཞིག་བྱེད། ད་དེ་ནས་རང་རེའི་བསྟན་པ་དེ་ལ་གང་དུ་བཞུགས་པའི་གདུལ་ཞིང་གྲངས་མེད་ན་ཡང་མདོ་སྡེ་རྣམས་སུ་འབྱུང་བར་གྲགས་ཆེ་བ་པོ་ཏཱ་ལ་ལ་བཞུགས་ས་དེ། འཕགས་པ་སྤྱན་རས་གཟིགས་བཞུགས་ས་རི་བོ་དེ་གསུང་གི་ཡོད་ས་རེད་དེ་ཡིན་ནི་དཔེ་པོ་ཏཱ་ལ་ཟེར་ཡ་དེ་དེ་བཞུགས་གི་ཡོད་ས་རེད། ད་དོན་སྤྱན་རས་གཟིགས་ནི་སངས་རྒྱས་ཐམས་ཅད་ཀྱི་ཐུགས་བརྩེ་བ་ཆེན་པོ་རང་བཞིན་ལྷར་ཤར་བ་ཡིན་གསུངས་ད་ལྟ་བར་ང་རང་ཚོ་དེ་འདྲས་གསུང་གི་འདུག་རྒྱལ་བ་རིན་པོ་ཆེ་གིས་ཐེངས་མ་མང་པོ་གསུངས་སོང་ང་ག་རེ་ཟེར་ད་འཕགས་པ་སྤྱན་རས་གཟིགས་ནི་ཕྱོགས་བཅུའི་རྒྱལ་བ་སངས་ཐམས་ཅད་ཀྱི་ཨ་ནི་སྙིང་རྗེ་གཟུགས་ལ་ཤར་ནས་འཕགས་པ་སྤྱན་རས་གཟིགས་ནི་སྙིང་རྗེའི་ལྷ་རེད་འོ་དེ་འདྲས་གསུང་གི་འདུག་ད་དེ་ནས་མཛད་པ་སྣ་ཚོགས་ཀྱི་སྒོ་ནས་ནི་སེམས་ཅན་གྱི་དོན་མཛད་ཚུལ་མདོ་རྒྱུད་ལས་ཆེས་མང་དུ་གསུངས་པ་ལྟར་ད་དེ་འདྲའི་དེ་སྤྱན་རས་གཟིགས་ཀྱི་མཛད་པ་འདྲ་མི་འདྲ་ཐོག་ནས་ནི་སེམས་ཅན་དྲང་ཚུལ་ནི་མདོ་རྒྱུད་དང་དེ་འདྲའི་རྒྱུད་སྡེ་དང་དེ་འདྲའི་རྒྱུད་མང་པོ་ནས་གསུངས་ཡོད་རེད་གསུངས་བཞག། ཨོ་ད་དེ་འདྲ་ཞིག་བྱེད་ད་ཡང་སྒོས་བོད་ཁ་བ་ཅན་གྱི་ལྷ་སྐལ་དུ་བྱོན་ཚུལ་ནི་སྟོན་པ་ཞལ་བཞུགས་པའི་དུས་ནས་བོད་ཁ་བ་ཅན་འཕགས་པ་སྤྱན་རས་གཟིགས་ཀྱི་ཕྱག་མཚན་དུ་ཕོག་པ་ལྟར་སྤྲེའུ་བྱང་ཆུབ་སེམས་དཔའི་རྣམ་པར་བྱོན་ཏེ་མིའི་འགྲོ་བ་སྤེལ། ད་དེ་ནམ་རྒྱུན་གཅིག་ཟེར་བཤད་ཀྱི་ཡོད་པ་ང་རང་ཚོ་ནི་ཕ་སྤྲེལ་རྒན་བྱང་ཆུབ་སེམས་དཔའ་དང་མ་བྲག་སྲིན་མོ་ཟེར་བ་དེ་འདྲས་གཅིག་གཅིག་བཤད་ཀྱི་ཡོད་ད་དེའི་གི

རྣམ་འཕྲུལ་དང་ད་དེ་འདྲས་ཡིན་པ་ད་ལྟའི་གསུང་གི་ཡོད་ས་རེད་ད་ད་ནས་མ་འབྲོམ་སྟོན་རྒྱལ་བའི་འབྱུང་གནས་ནས་མ་བྱས་ནས་ནི་ད་ད་ང་རང་ཚོ་ད་དོ་ནི་དཔེར་འཇམ་མགོན་བླ་མ་ཙོང་ཁ་པ་ཟེར་ནས་དེ་ནི་ད་རྒྱལ་བ་སྐུ་ཕྲེང་རིམ་བྱོན་ནས་བྱས་ནས་མ་གཏོགས་སི་བྱས་བྱས་ཨེ་ནས་ད་སྤྱན་རས་གཟིགས་ཀྱི་རྣམ་འཕྲུལ་ད་དེ་འདྲས་ལ་ཡ་གསུང་གི་འདུག་པ་ནམ་རྒྱུན་སྤྱན་རས་གཟིགས་ཀྱི་སྐྱེས་རབས་ལ་ཡ་གསུང་གི་འདུག་པ་ད་དེ་དཀོན་མཆོག་འབངས་ཀྱི་སྐྱེས་རབས་ཟེར་ས་དེ་ནས་མ་འོ་དེ་ལོ་རྒྱུས་ལྟ་བུ་དེ་དེར་བག་འབྲེལ་བ་ཡོད་ས་རེད།

སྙིང་འདོད་ཆེ་ཟོར་བ་རྣམས་དང། འོ་ལ་སོ། ཨོཾ་མ་ཎི་པདྨེ་ཧཱུྃ་ཟེར་ད་ཨོཾ། ཞེས་པར་ཡི་གེ་ཨ་དང་ཨུ་མ་བཅས་གསུམ་བསྡུས་ཡོད་པ་འདི་རྣམས་ཀྱིས་སོ་སོར་རྣལ་འབྱོར་པ་གི་ནི་མ་དག་པའི་ལུས་ངག་ཡིད་གསུམ་དང། སངས་རྒྱས་ཀྱི་དག་པའི་སྐུ་གསུང་ཐུགས་མཚོན་གྱི་ཡོད་ས་རེད།

གོང་དུ་བཤད་པ་ཞིབ་པར་བྱས་ན། དེ་ཡི་ཐབས་ཀྱི་ཆ་བྱང་ཆུབ་སེམས་དང་སྙིང་རྗེ་བྱམས་པ་དེ་གསུམ་དེ་མཚོན་གྱི་ཡོད་ཟེར། དེ་གསུམ་དེ་ད་དཔེར་ནོར་བུ་གིས་སེམས་ཅན་གྱི་དོན་དག་ལ་ཡང་ད་དཔེར་དབུལ་ཕོངས་ལས་ཡང་སྐྱོབ་པར་བྱེད་པ་ལ་དཔེ་ཞེ་པོ་གཅིག་གིས་ཕན་ཐོགས་བྱེད་ཀྱི་ཡོད་པ་ནང་བཞིན་ཐབས་ཀྱི་ཆ་བྱང་ཆུབ་སེམས་དང་སྙིང་རྗེ་བྱམས་པ་བཅས། དེ་གསུམ་གྱིས་ནི་དཔེ་དེ་སེམས་ཅན་གྱི་ད་དཔེར་ག་རེ་ཟེར་དང། སྡུག་བསྔལ་ལས་ཐར་ཡག་དང་དེ་འདྲས་ཀྱི་ཐོག་ལ་ཡང་ནི་དཔེ་དེ་ཕན་ཐོགས་རེ་མ་སོང་ན་ཞེ་པོ་བྱེད་ཀྱི་ཡོད་པ་དེ་ཡིན་པ་དེ་སྤྱོད་འཇུག་ནང་ལ་ནི་དེ་ཡོད་རེད་ག་རེ་ཟེར་འགྲོ་བའི་འཆི་བདག་འཇོམས་བྱེད་པའི་བདུད་རྩིའི་མཆོག་ཀྱང་འདི་ཡིན་ནོ། འགྲོ་བའི་དབུལ་བ་སེལ་བ་ཡི་མི་ཟད་གཏེར་ཡང་འདི་ཡིན་ནོ། འགྲོ་བའི་ནད་རབ་ཞི་བྱེད་པའི་སྨན་གྱི་མཆོག་ཀྱང་འདི་ཡིན་ནོ། སྲིད་ལམ་འཁྱམ་ཞིང་དུབ་པ་ཡི་འགྲོ་བའི་ངལ་སོ་ལྗོན་ཤིང། སྒྲོལ་བར་བྱེད་པའི་སྤྱི་སྟེགས་ཡིན། བྱས་བྱས་ད་དེ་ནི་མང་པོ་དེ་འདྲས་བྱས་བྱས་ནི་སྤྱོད་འཇུག་ནང་ལ་ཡང་ནི་དེ་དེ་འདྲས་གསུངས་ཡོད་རེད།

ཐེངས་འདིའི་གཞོན་སྐྱེས་དང་ཤེས་ཡོན་གྱི་ལེ་ཚན་ནང་བཞུགས་སྒར་དུ་གནས་བཞུགས་ཨ་མེད་ལགས་དང་ལྷན་དུ་ཁོང་ཆུང་དུས་རྡ་སྟེང་བོད་ཁྱིམ་དུ་སློབ་སྦྱོང་གནང་བའི་བརྒྱུད་རིམ་དང་བོད་ཡིག་དང་བོད་སྐད་ཤེས་པའི་ཁེ་ཕན་སྐོར་ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ་ཡེ་ཤེས་ཟླ་བ་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གཞོན་སྐྱེས་དང་ཤེས་ཡོན་གྱི་ལེ་ཚན་གསན་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། ཐེངས་འདིའི་ལེ་ཚན་གཙོ་སྐྱོང་ཞུ་མཁན་ཡེ་ཤེས་ཟླ་བ་ཡིན།
དེ་རིང་གི་ལེ་ཚན་ནང་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི་གླ་འཁོར་ཁ་ལོ་བ་ཨ་མིད་ལགས་དང་ལྷན་དུ། ཁོང་ཆུང་དུས་རྡ་སྟེང་བོད་ཁྱིམ་དུ་འགྲིམས་པའི་མྱོང་ཚོར་དང། ཨ་ནི་སློབ་གྲྭ་འགྲིམས་པའི་བརྒྱུད་རིམ་ནང། ཨ་ནི་བོད་སྐད་ཤེས་པ་དེའི་ཐོག་ལ་སོ་སོའི་སྒེར་ལ་ཁེ་ཕན་ཇི་ཙམ་ཞིག་ཡོད་མེད་དང།

ཡིན་སྲིད་ཀྱི་རེད། ལགས་སོ་ཨ་མེད་ལགས། ད་ད་ངས་ཁོང་ལ་ངོ་སྤྲོད་ཞུས་ཟིན་པ་བཞིན། ཁྱེད་རང། ཆུང་དུས་ད་སློབ་གྲྭ་འགྲིམ་ས་དེ་རྡ་སྟེང་བོད་ཁྱིམ་ཆགས་བསྡད་ཀྱི་འདུག་བ། ལགས། ལགས། ཨ་ནི་བྱས་ཙང་ད་ད་ད་ང་ཚོའི་རླུང་འཕྲིན་གསན་མཁན་ཚོ་ལ་ངོ་སྤྲོད་ཞུ་ཆེད་ལ་ཨ་མེད་ལགས་ལྟ་བུར་ཆ་མཚོན་པ་ཡིན་ན་ད་ཅིག་རྒྱ་གར་ཆགས་བསྡད་གོ་ར་རྒྱ་གར་བ་ཅིག་རེད་བ། ཨ་ནི་ཡང་བོད་པའི་སློབ་གྲྭ་ནང་ཅིག་འགྲིམ། ད་ད་ད་རྣམ་པ་ཚོས། ཨ་ད་ད་གསན་གྱི་ཡོད་ཀྱི་རེད་ཨ་མེད་ལགས་ཀྱིས་ད་ད་བོད་སྐད་ང་ཚོ་ད་བོད་པ་ནང་བཞིན་ཅིག་ཏུ་སྐྱོན་གནང་གི་ཡོད་རེད་བ། ལགས། ཨ་ནི་ཁྱེད་རང་ཐོག་མར་ཡང་ཅིག་རྡ་སྟེང་བོད་ཁྱིམ་ལ་སློབ་སྦྱོང་གནང་སྟངས་དང་དེའི་བརྒྱུད་རིམ་དང་འགྲོ་སྟངས་བཟོ་འདྲ། དེ་ག་འདྲ་བྱུང་བ་ཡིན་ན་དེའི་ངོ་སྤྲོད་ཞིག་གནང་དང།
དེ་ཁ་ས་ཅི་དང། ང་ཏི་སི་བྷི་ལ་འཛུལ་དུས་ང་ལོ་གསུམ་རེད་བ། ཨ་ནི་ཆུང་ཆུང་ནས་འཛུལ་པ་འཛུལ་ཙང་ཨ་ནི་དེ་བོད་སྐད་དེ་ག་འདྲའི་ཤོད་མ་དེ་ངས་གོ་ཚོད་མི་འདུག་ཅི་དང་གི་དེ་ད Mother Language འདྲ་བོ་ཅིག་ཆགས་གོ་རེད། ང་གདོང་པ་ད་རྒྱ་གར་རེད་དོ། ཡིན་ནའི་ད་བོད་པ་ལབ་ན་འགྲིག་གི་རེད། སྐྱེས་པ་ད་ག་བོད་པ་མཉམ་དུ་སླེབས་ཡོད་རེད་ཨ་ནི། འགྲོ་སྟངས་འདི་ད་ནམ་རྒྱུན་བོད་པ་དང་ང་གཅིག་པ་གཅིག་རྐྱང་ཡིན་གྱི་རེད་དམིགས་བསལ་ཁྱད་པར་ཡོད་མ་རེད་འདི་ལ་ད། ག་ཡིན་ལབ་ན་གལ་སྲིད་ང་ལོ་བཅུ་བཅོ་ལྔ་གི་རྗེས་ལ་ཡང་ཏི་སི་བྷི་ལ་སྦྱང་ག་འགྲོ་ན་དེ་དུས་ཏོག་ཙམ་ཁག་པོ་ཡོད་ཀྱི་རེད། རེད་ང་རེད། ཆུང་ཆུང་ནས་ལོ་གསུམ་ནས་འཛུལ་ཡོད་རེད་བ་བེ་བི་རུམ་ནས་འཛུལ་བསྐྱོད་རོགས་ཨ། ནོ། ཨ་ནི་ང་ད་བོད་པ་གཞན་པ་དང་ང་གཅིག་པ་གཅིག་རྐྱང་རེད། འདི་ལ་དམིགས་བསལ་གྱི་ག་ལ་བོར་ད།

ཐེངས་འདིའི་ལས་རིམ་དེ་མཇུག་སྡོམ་མ་ཞུས་གོང་གོང་དུ་ཞུས་པའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། ཁ་ཉིན་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་དྲུག་ཉིན་བོད་ཀྱི་གཞོན་སྐྱེས་སྙན་ངག་པ་དང་གཞས་ཚིག་རྩོམ་པ་པོ་འབོང་སྟག་རི་ལུའམ་དངོས་མིང་ལ་རིན་ཆེན་དོན་གྲུབ་ལགས་མཚོ་ནུབ་ཁུལ་གཏེར་ལེན་ཁའི་གྲོང་ཁྱེར་ནས་ཕ་ཡུལ་འབོང་སྟག་ཏུ་འགྲོ་བའི་ལམ་ཁར་དབུས་རྩ་མཚོ་ཁང་མོའི་ཉེ་འཁྲིས་སུ་རླངས་འཁོར་གྱི་དོན་རྐྱེན་ཁྲོད་སྐུ་གྲོངས་ཡོད་འདུག་ཁོང་ནི་བོང་སྟག་ནང་རྩོམ་འབྲིའི་ལམ་ནས་ཕ་ཡུལ་གྱི་མི་སེར་ཕལ་པའི་བདེ་སྡུག་སྨྱུག་རྩེ་ནས་བྲིས་ཕོད་མཁན་ཉུང་ཤས་ཤིག་ལས་མེད་པའི་གྲས་དང་ཁོང་གི་ལྷུག་རྩོམ་དང་གོ་བདེའི་ལམ་ནས་ཡི་གེར་ཕབ་པའི་ཁ་སྐད་སྙན་ངག་ལ་རྩོམ་འབྲིའི་རིགས་ལ་དུང་བ་ཅན་དང་དམངས་ཁྲོད་དུ་དགའ་མོས་བྱེད་མཁན་མང་པོ་ཡོད་ཅིང། ཁོང་གིས་སྨྱུག་ཁ་ནས་སྤྱི་ཚོགས་ཀྱི་སྣང་ཚུལ་ཡ་མ་ཟུང་མཚང་འབྱིན་བྱེད་པ་ནམ་ཡང་གློད་མྱོང་མེད། གཞོན་སྐྱེས་སྙན་ངག་པ་བོང་སྟག་རི་གླུ་ལགས་ནི་དུས་རབས་སྔོན་མའི་ལོ་རབས་བརྒྱད་ཅུའི་ནང་མཚོ་སྔོན་པོའི་བོང་སྟག་ཏུ་སྐྱེས་ཤིང། མཚོ་སྔོན་མི་རིགས་དགེ་ཐོན་སློབ་ཆེན་སློབ་མཐར་ཕྱིན་རྗེས་ཐེམ་ཆེན་རྫོང་མི་རིགས་སློབ་འབྲིང་གི་དགེ་རྒན་ལོ་བཅུ་གྲངས་ལྷག་རིང་གནང་ཞིང། དེའི་རྗེས་གཏེར་ལེན་ཁ་གྲོང་ཁྱེར་དུ་ཡོད་པའི་མཚོ་ནུབ་ཁུལ་རྒྱང་སྒྲོག་བརྙན་འཕྲིན་ཁང་དུ་ཕྱག་ལས་གནང་ཡོད་འདུག། ཡང་བོད་མི་མང་སྤྱི་འཐུས་ཚོགས་གཙོ་གཞོན་པ་བཀྲས་ཁང་སྒྲོལ་མ་ཚེ་རིང་ལགས་ཀྱིས་དབུ་ཁྲིད་པའི་སྤྱི་འཐུས་རྒྱུན་ལས་རྣམ་པ་གསུམ་གྱིས་ཉིན་ལྔའི་རིང་རྒྱ་གར་གཞུང་གི་མི་སྣ་རྣམས་ལ་བོད་དོན་ཞུ་སྐུལ་གྱི་ལས་དོན་དེ་ཕྱི་ཚེས་བཅུ་དྲུག་ཉིན་མཇུག་སྒྲིལ་ཟིན་ཡོད་པ་རེད་འདུག། དེ་ཡང་བོད་མི་མང་སྤྱི་འཐུས་ཚོགས་གཞོན་བཀྲས་ཁང་སྒྲོལ་མ་ཚེ་རིང་ལགས་དང། སྤྱི་འཐུས་མགོ་བོ་བློ་བཟང་ཕན་བདེ་ལགས་དང། སྤྱི་འཐུས་ཙ་ནེ་ཚང་དོན་གྲུབ་བཀྲ་ཤིས་ལགས་རྣམ་པ་གསུམ་གྱིས་ད་ཐེངས་ཀྱི་རྒྱལ་ས་ལྡི་ལིའི་ནང་གི་བོད་དོན་ཞུ་སྐུལ་ལས་ཉིན་མཐའ་མ་དེར། རྒྱ་གར་དབུས་གཞུང་གི་གྲོས་ཚོགས་འཐུས་མི་སྐུ་ཞབས Shri Farooq Abdullah དང་སྐུ་ཞབས Shri Hansraj Hans དང Shri Manoj Tiwari བཅས་པ་དང་མཇལ་མོལ་གནང་ཡོད་པ་རེད་འདུག། བོད་མི་མང་སྤྱི་འཐུས་རྣམ་པས་རྒྱ་གར་གྱི་གྲོས་ཚོགས་འཐུས་མི་རྣམ་པ་གསུམ་ལ་བོད་ནང་རྒྱ་ནག་དམར་པོའི་གཞུང་འོག་བོད་མི་རྣམས་ལ་ཛ་དྲག་གི་དཀའ་ངལ་ཇི་དང་ཇི་འཕྲད་བཞིན་པའི་གནས་ཚུལ་ཁག་སྙན་སེང་དང་འབྲེལ་རྒྱལ་སྤྱིའི་གླེང་སྟེགས་ཁག་གི་ཐོག་དེའི་ཐོག་བློ་འཚབ་དང། གླེང་སློང་གནང་དགོས་པའི་འབོད་སྐུལ་གནང་བར། རྒྱ་གར་གྲོས་ཚོགས་ཀྱི་འཐུས་མི་རྣམ་པ་གསུམ་གྱིས་བོད་མིར་གདུང་སེམས་མཉམ་སྐྱེད་ཡོད་པའི་རྣམ་འགྱུར་དང། བོད་ནང་གི་དྲང་བདེན་གྱི་གནད་དོན་དེར་རྒྱབ་སྐྱོར་ཡོད་པའི་སྐོར་བརྗོད་ཡོད་པ་རེད་འདུག། ཡང་རྒྱ་ནག་གཞུང་གིས་སྲིད་དོན་གྱི་དམིགས་ཡུལ་བཅངས་ནས་པཎ་ཆེན་རྒྱལ་མཚན་ནོར་བུ་དྲིལ་བསྒྲགས་ཀྱི་ཆེད་ཨའོ་མོན་ནང་པཎ་ཆེན་སྐུ་ཐོག་རིམ་པ་དང་འབྲེལ་བའི་འགྲེམས་སྟོན་གྱི་ལས་དོན་ཞིག་སྤེལ་ཡོད་པའི་སྐོར Tibetan Review ཞེས་བོད་གནས་བསྐྱར་ཞིབ་ཀྱི་དུས་དེབ་དེའི་ནང་གནས་ཚུལ་བཀོད་ཡོད་པ་རེད་འདུག་ཕྱི་ཚེས་བཅོ་ལྔ་ཉིན་ཨའོ་མོན་ནམ་མ་ཀའོ་ནང་སྒོ་འབྱེད་བྱས་པའི་པཎ་ཆེན་སྐུ་ཐོག་རིམ་པ་དང་འབྲེལ་བའི་འགྲེམས་སྟོན་དེར་རྒྱ་ནག་གི་རྒྱལ་ས་པེ་ཅིང་གི་འགྲེམས་སྟོན་ཁང་དང། བོད་ཀྱི་གདན་ས་བཀྲ་ཤིས་ལྷུན་པོ་གཉིས་ཀྱི་ཆེས་དཀོན་པའི་དངོས་ཆས་གྲངས་བརྒྱ་དང་སུམ་སོ་བདུན་འགྲེམས་སྟོན་བྱས་ཡོད་པའི་སྐོར་རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་འགྱུར་ལས་ཁང་གིས་སྤེལ་བའི་གནས་ཚུལ་དེའི་ནང། ཐེངས་འདིའི་ལས་རིམ་དེ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་བསྟན་འཛིན་དཔའ་མོ་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་གནང་ཞུ་གི་ཡོད།